ཡོད་པས་ན་དེ་ཉིད་ཤེས་པ་ཉིད་དེ་ཉིད་ཤེས་པ་ཉིད་ཀྱིས་བཞག་པ། བཞག་པ་དེ་ཉིད་ཁྱོད་ཀྱིས་ཀྱང་ཤེས་པས་ཁྱོད་ཟན་ཟ། མི་གཙང་ཟ་བ་སོགས་སུ་འགྱུར་རོ། ཁྱོད་ཀྱི་ལུགས་ཀྱི་འཇིག་རྟེན་པ། ཁྱོད་ཀྱི་ལུགས་ཀྱི་འཇིག་རྟེན་པ་ལ་ཡང་ནི་ཟེར་དེ་ཉིད་ཤེས་པ་ཡོད་པས་རྒྱུ་དུས་ན་འབྲས་བུ་ཡོད་པ་ཅི་སྟེ་མཐོང། ཅི་སྟེ་མཐོང་མ་ཡིན་ཏེ་མཐོང་བར་ཐལ། འབྲས་བུ་ཡོད་པ་ཅི་སྟེ་མཐོང་མ་ཡིན་ཏེ་མཐོང་བར་ཐལ། རྒྱུ་དུས་ན་འབྲས་བུ་ཡོད་པ་གྲངས་ཅན་གྱིས་བཞག་པ་དེ་གྲངས་ཅན་གྱིས་བཞག་པ་དེ་ཤེས་པའི་ཕྱིར།

བརྫུན་པའི་ཚད་མ་དེས་གཞལ་བྱ། གཞལ་བྱ། གཞལ་བ་ཡང་གཞལ་བ་ལྟར་དུ་མ་གྲུབ་པའི་ཕྱིན་ཅི་ལོག་བརྫུན་པར་མི་འགྱུར་ཏེ་འགྱུར་བར་ཐལ་འཇལ་བྱེད་ཚད་མ་བརྫུན་པ་ཡིན་པའི་ཕྱིར། རྒྱུ་མཚན་དེ་ཉིད་དུ་ན་ཁྱོད་འདོད་པའི་སྟོང་པ་ཉིད་བསྒོམ་པ། ཕྱིན་ཅི་མ་ལོག་པར་མི་འཐད་པར་འགྱུར་ཏེ། དེ་འཇལ་བྱེད་ཀྱི་ཚད་མ་བརྫུན་པ་ཡིན་པ་དེའི་ཕྱིར་ཅེ་ན། ཤེས་བྱ་ཆོས་ཅན། ཁོ་བོ་ཅག་ལ་སྟོང་ཉིད་འཇལ་བའི་ཚད་མ་བརྫུན་པ་དང། དེས་བཞག་པའི་སྟོང་ཉིད་ཀྱང་བརྫུན་པ་ཡིན་པར། དེས་བཞག་པས་ཁོ་བོ་ཅག་ལ་སྟོང་ཉིད་འཇལ་བའི་ཚད་མ་བརྫུན་པ་དང་དེས་བཞག་པའི་སྟོང་ཉིད་ཀྱང་བརྫུན་པ་ཡིན་པ་ཆེས་འཐད་དེ། སྟོང་ཉིད་ཀྱང་བརྫུན་པ་ཡིན་པ་ཆེས་འཐད་དེ། རྟོག་པས་བདེན་པའི་དངོས་པོ་བཀག་པའི་རྟོག་པས་བདེན་པའི་བདེན་པའི་དངོས་པོ་བཀག་པས་དགག་པ་ངེས་པ། དགག་པ་ངེས་པ་དེ་དགག་བྱའི་རྣམ་པར་ཤར་བ་ལ་རག་ལས་པའི་ཕྱིར། དེར་ཐལ་ཟེར་བ། དེར་ཐལ་ཟེར་ཟླ་མི་སྡུག་བྱས་སོང་ཨ་འདོད་ཆགས་མི་འདུག་ཁོ་ཅག་ལ་སྟོང་ཉིད་རྟོགས་པའི་ཚད་མ་བརྫུན་པ་ཡིན་རྒྱུ་བྱས་དེས་བཞག་པའི་སྟོང་པ་ཉིད་ཀྱང་སྟོང་པ་ཉིད་ཀྱང་གང་ཟག་སྟོང་པ་ཉིད་ཀྱང་སྟོང་པ་ཉིད་ཀྱང་སྟོང་པ་ཉིད་བརྫུན་པ་བ་དེ་འགྲིག་ཨ་སོང་ཨ་ཨ།

སྟོང་པ་ཉིད་ཀྱང་བརྫུན་པ་ཡིན་པར་ཆེས་འཐད་དེ། སྟོང་པ་ཉིད་ཀྱང་བརྫུན་པ་ཡིན་པར་ཆེས་འཐད་དེ། འགལ་ནི། རྩ་བ་ཡོད་ལ། རྩ་བ་ཡོད་ལ་ག་འདྲས་ལགས། རྩ་བ་ཡོད་ལ་ནི་བྱེད་བ་པང། གལ་ཏེ་ཚད་མ་ཚད་མིན་ན། དེས་གཞལ་བརྫུན་པར་མི་འགྱུར་རམ།

འཇལ་བྱེད་ཚད་མ་གོ་བརྫུན་པ་ཡིན་པའི་ཕྱིར་རྒྱུ་མཚན་དེས་ན་ཁྱོད་འདོད་པའི་སྟོང་ཉིད་དེ་ཡང་བསྒོམ་བྱ་ཕྱིན་ཅི་མ་ལོག་པ་ཡིན་པར་མི་འཐད་པར་འགྱུར་ཏེ་འཇལ་བྱེད་ཀྱི་ཚད་མ་དེ་བརྫུན་པ་ཡིན་པའི་ཕྱིར་རྩོད་པ་བཀོད་ན། ཤེས་བྱ་ཆོས་ཅན་ཁོ་བོ་ཅག་ལ་སྟོང་ཉིད་འཇལ་བའི་ཚད་མ་བརྫུན་པ་དང་དེས་བཞག་པའི་སྟོང་པ་ཉིད་ཀྱང་བརྫུན་པ་ཡིན་པར་ཆེས་འཐད་དེ།

དེར་ཐལ་བཏགས་པའི་དངོས་ལ་མ་རེག་པ་དེ་དངོས་མེད་འཛིན་མིན་དེའི་ཕྱིར་བརྫུན་པའི་དངོས་གང་ཡིན་ས་དེ་དངོས་མེད་གསལ་བར་བརྫུན་ས་དག་ན་བ་ནི་ས་བ་རྒྱུ་དང་བ་ན་གསལ་བར་བརྫུན་ཞེས་བཏགས་པའི་དངོས་པོ་དེ་བདེན་གྲུབ་ལ་རྟོག་པས་མ་རེག་པ་སྟེ། བདེན་གྲུབ་ལ་རྟོག་པས་མ་རེག་པ་སྟེ། བདེན་གྲུབ་ཀྱི་རྣམ་པ་མ་ཤར་བར་བདེན་སྟོང་དེའི་དངོས་པོར་བདེན་མེད་དེ་རྟོག་པས་འཛིན་པ་བདེན་མེད་དེ་རྟོག་པས་འཛིན་པ་མ་ཡིན་པའི་ཕྱིར། དེའི་ཕྱིར་དགག་བྱ་བརྫུན་པའི་དངོས་པོ་གང་ཡིན་པ། དེའི་ཕྱིར་དགག་བྱ་བརྫུན་པའི་དངོས་པོ་གང་ཡིན་པ་དེ། དགག་བྱ་བརྫུན་པའི་དངོས་པོ་གང་ཡིན་པ་དེ་མི་རིགས་པས་དགག་བྱ་དེ་བཀག་པ་དེ་དགག་བྱ་དེ་བཀག་པ་དེ་ནི་དངོས་མེད་གསལ་བར་བརྫུན་ནོ། དངོས་མེད་བ་ནི་ནི་བརྫུན་ཡིན་པ་དོན་གྱི་གོ། རྩ་བ། བཏགས་པའི་དངོས་ལ་མ་རེག་པ་དེ་དངོས་མེད་བཏགས་པའི་དངོས་ལ་མ་རེག་པ་དེ་དངོས་མེད་འཛིན་མ་ཡིན། དེ་ཕྱིར་བརྫུན་པའི་དངོས་གང་ཡིན་དེ་དངོས་མེད་གསལ་བར་བརྫུན། དེ་དངོས་མེད་གསལ་བར་བརྫུན། ད་ནི་འགྲེལ་པ་ནི་དགའ་འབྲེལ་བ་ཆ་ཆེན་པོས་བཏགས་པ་ནི།

བདེན་གྲུབ་ལ་རྟོག་པས་མ་རེག་པ་སྟེ་བདེན་གྲུབ་ཀྱི་རྣམ་པ་མ་ཤར་བ། མ་རེག་པ་སོགས་ནི་བདེན་གྲུབ་ཀྱི་རྣམ་པ་མ་ཤར་བར། བདེན་གྲུབ་ཀྱི་རྣམ་པ་དེ་མ་ཤར་བར་བདེན་སྟོང་དེའི་དངོས་པོར་བདེན་མེད་དེ་རྟོག་པས་འཛིན་པ་མ་ཡིན་པའི་ཕྱིར། དེ་དངོས་མེད་འཛིན་མ་ཡིན། དེ་དངོས་མེད་འཛིན་མ་ཡིན། དེའི་ཕྱིར་བརྫུན་པའི་དངོས་གང་ཡིན། དེའི་ཕྱིར་དགག་བྱ་བརྫུན་པའི་དངོས་པོ་གང་ཡིན་པ་དེ་མི་སྲིད་པས། དགག་བྱ་བརྫུན་པའི་དངོས་པོ་གང་ཡིན་པ་དེ་མི་སྲིད་པས། དགག་བྱ་བཀག་པ་འདི་དགག་བྱ་བཀག་པ་འདི། དངོས་མེད་གསལ་བར་བརྫུན་ནོ། དེ་ཡི་དངོས་མེད་གསལ་བར་བརྫུན།

དོགས་པ་ཐེབས་པ་ཅི་བྱུང་གསུང་གོ་འོ་ནི་ནི་ཚིག་ནི་ཁྱོར་བྱེད་པོ་དུས་རྒྱུན་འུ་རེས་ཚིག་རྙེད་པོ་ཡེ་གེ་མ་པ་ཙང་མོ་བརྟགས་པའི་དངོས་ལ་མ་རེག་པར་དེའི་དངོས་མེད་འཛིན་མ་ཡིན་སེང་གེ་དེ་ར་མ་ཚིག་བ་མ་རྙེད་པོ་འདི་སྐྱོར་གོ་བརྟགས་པའི་དངོས་ལ་མ་རེག་པར་དེ་ནི་དེའི་དངོས་མེད་འཛིན་མ་ཡིན་དེ་ནི། དེ་ཕྱིར་བརྫུན་པའི་དངོས་གང་ཡིན། གསལ་བར་བརྫུན། སོ་དེ་གསར་པོ་སྒྲོ་བཏགས། དེའི་དངོས་མེད་གསལ་བར་བརྫུན་ཡིན་ཟིན་གྱི་མི་དང། རྒྱལ་ཚབ་རྗེ་ཡི་མྱང་ཡེར་སོང་དེས་བཞག་པའི་སྟོང་ཉིད་ཀྱང་བརྫུན་པ་ཡིན་པར་ཆེས་འཐད་དེ། རྟོག་པས་བདེན་པའི་དངོས་པོ་བཀག་པའི་བཀག་པ་ངེས་པ་དེ་དགག་བྱའི་རྣམ་པ་ཤར་བ་ལ་རག་ལས་པའི་ཕྱིར་ཏེ། ད་ཚིག་ནི། མི་རྩོད་པ་རྒྱག་རྒྱུ་བོག་བོག་རྩོད་པ། རྩོད་པ་རྒྱབ་ནི་མི་དགའ་འདྲེ་ཞིག་དགོས་ན་ནི་ཆུང་ཆུང་འདྲེ་པ་གཞན་ཚོ་ལས་གང་ནུས་པ་ནི་རྩ་བ་ཁོ་རང་ལ་ཡོད་པ